མཉམ་པར་བཞག་པའི་རྣལ་འབྱོར་པ་གྱིས་ཉམས་སུ་མྱོང་བའི་ཡེ་ཤེས་དེ་ལ་གོ་གི་ཡོད་དུས་དེ་འདྲའི་ཡེ་ཤེས་དེ། ཐ་སྙད་ཀྱིས་མ་བསྒྱུར་བ། རྟོག་པས་མ་བསྒྱུར་བ། མཚན་རྟོག་གིས་མ་བསྒྱུར་བ། འོ་བཟང་རྟོག་ངན་རྟོག་གང་གིས་ཀྱང་མ་བསྒྱུར་བ་དོན་ཡིན་ལུགས་ཀྱི་ཤེས་པ་དེ་ལ་གོ་གི་ཡོད་དུས་དེ་འདྲའི་གི་ཡེ་ཤེས་དེ་སྟོང་པ་རེད། དེ་ཡེ་ཤེས་དེ་ཡོད་རེད་བས་ཟེར་ན། དེ་ཡེ་ཤེས་དེ་མཉམ་པར་བཞག་ཉམས་སུ་མྱོང་ན། ཡོད་རེད། ཐ་སྙད་དང་གྲུབ་མཐའི་གི་ཐོག་ལ་བསམ་བློ་བཏང་ན་ཡོད་དང་མེད་པ་གཉིས་ཀ་ལ་ཁས་ལེན་ན་སྐྱོན་ཡོང་གི་ཡོད་རེད། དེ་ལྟ་བ། ཡོད་པ་ཟེར་ན་གྲུབ་མཐའི་ཁང་ཚན་ལ་འགྲོ་བ་ཡིན་དུས་ཡང་ཁས་ལེན་ལ་འགྲོ་གི་འདུག་མེད་པ་ཟེར་ན་དེར་ལྟོས་པའི་ལྡོག་ཕྱོགས་གཅིག་གི་བསམ་བློ་བཏང་དགོས་དུས་དེ་གཉིས་ཀ་གཉིས་འཛིན་གྱི་ནང་ལ་འགྲོ་གི་རེད་བ། ཡོད་པ་ཡོད་ན་མེད་པ་ཡོང་གི་ཡོད་རེད་མེད་པ་ཞིག་ཡོད་ཚར་ན་དེ་ཡང་སྤྱིར་ཐ་སྙད་ཀྱི་ཡོད་མེད་ཟེར་བའི་སྐད་ཆ་མ་རེད་ཡོད་མེད་ཟེར་བ་དེ་ང་ཚོ་དབུ་མའི་སྐབས་སུ་དགག་བྱ་དེ་དོན་ལ་མེད་བཞིན་དུ་ཡོད་པར་ཞེན་པ་དེ་ཞེན་ཡུལ་ལ་འཁྲུལ་པའི་ལོག་ཤེས་ཡིན་པ། དེ་འདྲ་གི་ཞེན་ཡུལ་ལ་འཁྲུལ་པའི་ལོག་ཤེས་དེ་ལམ་གྱི་སྤང་བྱ་ལམ་གྱི་སྐྱོན་ལམ་གྱི་ཉེས་པ་ཉམས་ལེན་ལ་སྒྲིབ་བྱེད་དེ་དེ་ཆགས་བསྡད་ཡོད་རེད། དོན་ལ་མེད་པ་ལ་ཡོད་རེད་བསམ་པའི་གི་ཞེན་ཡུལ་ལ་འཁྲུལ་པའི་ལོག་ཤེས་དེ་ཡོད་པ་ཟེར་ཡོད་མ་གཏོགས་སྤྱིར་ཡོད་པ་ཡོད་མ་རེད་ཟེར་ན་ཐ་སྙད་ལ་སྐུར་བ་བཏབ་པ་རེད་བ། དཔེར་ན་རྩ་བ་ཤེས་རབ་ཀྱི་མཆོད་བརྗོད་ནང་ལ། གང་གིས་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མིན་དོན་གཅིག་མིན་སྤྲོས་པ་ཉེར་ཞི་ཞེས་བཤད་ཡོང་དུས་སྤྲོས་པ་ཐམས་ཅད་ཉེ་བར་ཞི་བ་ཞེས་པའི་སྤྲོས་པ་དེ་ག་རེའི་སྤྲོས་པ་རེད་ཟེར་ན། གཉིས་འཛིན་གྱི་རྣམ་རྟོག་གིས་དོན་ལ་མེད་པ་ལ་ཡོད་པར་ཞེན་པས་ཡོད་རྟོག་དང་མེད་རྟོག་ཡིན་རྟོག་དང་མིན་རྟོག་དེ་སྤྲོས་པ་ཆགས་བསྡད་ཡོད་རེད། དེ་འདྲ་གི་སྤྲོས་པ་དེ། དེ་ནས་དབུ་མའི་སྐབས་སུ། དོན་དམ་རྣམ་དཔྱོད་ཀྱི་རིགས་པས་ཀྱིས་དཔྱད་ཡོང་དུས། དེ་ལྟ་བུ་གྱི་གཉིས་འཛིན་གྱི་བློ་ཡིས་བཏགས་བཞག་པའི་བློ་ཡིས་ཕྱིན་ཅི་ལོག་ཏུ་སྒྲོ་བཏགས་པའི་ཡོད་མེད་དེ་མི་འདུག། དེ་མེད་པ་ལ་བརྟེན་ནས་འགག་པ་མེད་པ། དོན་ལ་འགག་པ་མེད་པ། དོན་ལ་སྐྱེ་བ་མེད་པ། དོན་ལ་གཅིག་མེད་པ། དོན་ལ་ཐ་དད་མེད་པ་ཞེས་པའི་གྱི་མེད་སྒྲ་དེ། འགག་པ་མེད་པ་ཞེས་པའི་ཚིག་ཟུར་གྱི་མེད་པ་དེ་སྤྱིར་མེད་པ་ཙམ་མ་ཡིན་པར་དོན་གྱི་སྟེང་དུ་མེད་པ། གཤིས་ལུགས་ཀྱི་དོན་དུ་མེད་པ་དོན་དམ་རྣམ་དཔྱོད་ཀྱི་རིགས་པའི་ངོ་ལ་མེད་པ། དོན་དམ་རྣམ་པར་དཔྱོད་པའི་ཀྱི་བློ་ཡི་ངོ་ལ། འོ་དེ་ལྟ་བུའི་ཀྱི་ཡོད་མེད་དེ་ཡོད་མ་རེད། དེ་རེད་མ་གཏོགས་ཐ་སྙད་ཡོད་མེད་སྐད་ཆ་ཞིག་ཡོད་མ་རེད། དེ་ཡང་སྐད་ཆ་ཁ་ཁ་ཆགས་སོང་བ། ད་ལྟ་མན་ངག་གི་ལུགས་ལ་སྟོང་པའི་ཡེ་ཤེས་ཞེས་པའི་ཡེ་ཤེས་དེ་དེ་བདེན་པ་རེད། དེ་བདེན་པ་ཡིན་པ་དེ་ང་ཚོ་རིགས་པའི་ཀྱི་མངོན་སུམ་ཚད་མ་དང་རྗེས་དཔག་ཚད་མས་བསྒྲུབ་དགོས་མ་རེད། འོ་ན་ག་རེ་རྣལ་འབྱོར་མངོན་སུམ་གྱི་ནང་གི་མྱོང་བ་ཡིན་ལུགས་ཀྱི་སྟེང་དུ་མཉམ་པར་བཞག་ན་དོན་མ་ནོར་བ་ཞིག་རྙེད་ཀྱི་རེད་དེ་ཡིན་ལུགས་ཆགས་ཀྱི་ཡོད་རེད་དེ་བདེན་པ་རེད། དུས་གསུམ་གྱི་རྒྱལ་བ་སྲས་དང་བཅས་པའི་གཤེགས་པའི་ལམ་ཡང་དེ་རེད་ལ་དེའི་སྟེང་ནས་འབྲས་བུ་ཡང་དེ་ཐོབ་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་ངས་ཞུས་པའི་ད་ལྟ་ཚིག་དེའི་ཆ་ནས་སྟོང་པའི་ཡེ་ཤེས་ཟེར་ཡ་དེ་ཡེ་ཤེས་ཞེས་པའི་ཚིག་དེ། སྟོང་པ་ཞེས་པའི་སྐབས་སུ་ལ་གཉིས་འཛིན་གྱི་རྣམ་རྟོག་དང་བྲལ་བ། སོ་སོ་སྐྱེ་བོ་གཉིས་འཛིན་གྱི་བློ་ཡི་ར་བའམ་དེའི་ཀུན་རྟོག་དང་བྲལ་བས་དེ་ནི་ཡེ་ཤེས་ཆགས་བསྡད་ཀྱི་ཡོད་རེད། དེ་ལ་གྲུབ་མཐའི་གྱི་རྗེས་སུ་ཞུགས་ནས་ཡོད་རེད་མ་རེད་ཟེར་ན་ཕན་ཐོགས་ཡོད་མ་རེད། གཉིས་འཛིན་གྱི་བློ་ཡིས། གཉིས་འཛིན་གྱི་བློ་ཡིས་ཚད་མེད་ཀྱི་བཅིངས་བསྡད་པའི་ཀྱི། འགྲོ་བ་རྣམས་ལ་དེ་ཡི་ངོ་ལ། ཡོད་མེད་ཟེར་ན་ད་མགོ་རྙོག་ཚ་བ་རེད་བ། ཡོད་རེད་ཟེར་ན་ནི་ཡོད་པ་ལ་འཛིན་འགྲོ་གི་ཡོད་རེད། མེད་རེད་ཟེར་ན་མེད་པ་ལ་འཛིན་འགྲོ་གི་རེད་མ་གཏོགས་དེ་མ་ཐག་ཏུ་ཁོང་ཚོའི་བློ་གྲོས་ཀྱི་རྣམ་དཔྱོད་ཀྱི་དཔྱད་པ་བྱས་ནས་ཀུན་རྫོབ་ཏུ་ཡོད་པ་དོན་དམ་དུ་མེད་པ་ཟེར་ནས་འདི་བསམ་བློ་བཏང་ཤེས་ཀྱི་ཡོད་མ་རེད་བ། དེ་འདྲའི་ཀྱི་བསམ་བློ་ངོ་ལ་བསམ་བློ་བཏང་དུ་ཡོད་མ་རེད་ཟེར་ནས་ད་དེ་གསུངས་བསྡད་པ་རེད་འདུག་བ། རྗེ་བཙུན་མི་ལ་རས་པའི་མགུར་ནང་ལ། ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ། མ་རྟོགས་དུས་ན་མ་རིག་པ། ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན། ཟེར། རིམ་པ་གསུམ་གསུངས་འདུག་ང་མ་རྟོགས་པའི་སྐབས། རྟོགས་པའི་སྐབས་མཐར་ཕྱིན་པའི་སྐབས་ཟེར་གསུམ་གསུངས་ཡོད་རེད། མ་རྟོགས་པའི་སྐབས་བཤད་ཡོང་དུས། ནང་འགྱུ་བ་ཡིད་ཀྱི་རྣམ་ཤེས་ཟེར་དུས། ཡིད་ཀྱི་རྣམ་ཤེས་དྲུག་པ་ཡིད་ཀྱི་རྣམ་ཤེས་དེ་བཞག་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ། མ་རྟོགས་དུས་ན་ག་རེ་རེད་ཟེར་ན་དེ་མ་རིག་པ་རེད་གསུངས་འདུག། ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་མ་རྟོགས་དུས་ན་མ་རིག་པ། འོ་ན་མ་རིག་པ་ལ་སྐྱོན་གང་ཡོད་རེད་ད་ག་བཞག་བཞག་ན་མ་རིག་པ་ལ་སྒྲོག་གི་ཁ་ས་མ་རིག་པ་ལ་ལག་ལེན་མ་བྱེད་ཉམས་སུ་མ་ལེན་དེ་གཅིག་གི་དེ་ལ་ཡང་གཉེན་པོ་མ་བསྟེན་ན་མ་རིག་པ་དེ་རང་སར་བཞག་བཞག་ན་མ་རིག་པ་ལ་སྐྱོན་གང་ཡོད་རེད་ཟེར་བཤད་ན་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན་ཟེར་ད་ཚིག་དེ་ཡོད་རེད་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་མ་རྟོགས་དུས་ན་མ་རིག་པ་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན་ཟེར་བཞག་བཞག་ན་ད་འགྲིག་མ་སོང་ང། ག་རེ་ཟེར་ན་མ་རིག་པ་ཡོད་ན་ད་དེ་མ་རིག་པ་དེ་ཡང་རྟེན་འབྲེལ་བཅུ་གཉིས་ཀྱི་ནང་གི་དང་པོའི་མ་རིག་པ་དེ་ལ་གོ་གི་ཡོད་རེད། སྤྱིར་གྱི་མ་རིག་པ་ཟེར་སྐད་ཆ་མ་ཡིན་པ་རྟེན་འབྲེལ་བཅུ་གཉིས་ནང་གི་དང་པོའི་མ་རིག་པ་ག་རེ་ཟེར་ན་འཁོར་བའི་རྩ་བ་མ་རིག་པ་ཟེར་ཡ་དེ་རྟེན་འབྲེལ་བཅུ་གཉིས་དང་པོ་མ་རིག་པ་ལ་གོ་གི་ཡོད་རེད་བ་གཏི་མུག་བདེན་འཛིན་དེ་ལ་གོ་གི་ཡོད་རེད། མ་རིག་རང་བཞིན་སྒྲིབ་བྱེད་ཀུན་རྫོབ་སྟེ་ཟེར་ཡ་ཚིག་དེ་དབུ་མ་འཇུག་པའི་ནང་ལ་དེ་འདྲ་ཡོད་འདུག་རྟེན་འབྲེལ་བཅུ་གཉིས་ཀྱི་ནང་གི་དང་པོའི་མ་རིག་པ་དེ་ལས་ཉོན་ཀུན་གྱི་རྩ་བ་དེ་ཆགས་བསྡད་པ་རེད་གཏི་མུག་བདེན་འཛིན་དེ་རེད། དང། དེ་འདྲ་བའི་གཏི་མུག་བདེན་འཛིན་དེ་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན། ལས་ཉོན་མོངས་ཀུན་གྱི་གཞི་རྩ་རེད། དེ་མ་རིག་པ་དེ་ཇི་སྲིད་མ་རིག་པ་དེ་ཡོད་ཀྱི་རིང་ལ་འོང། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི། དེ་ནི་ང་དང་ངའོ་སྙམ་པའི་བདེན་འཛིན་གྱི་བློ་དེ་ཡོད་ཀྱི་རིང་ལ་ཉོན་མོངས་ཡོད། དེ་ཡོད་ཀྱི་རིང་ལ་ལས་བསགས་པ་ཡོད། དེ་ལས་བསགས་ན་འཁོར་བ་ལ་སྐྱེ་བ་ཡོད། དེ་སྐྱེ་བ་ཡོད་ན་སྡུག་བསྔལ་འགྲུབ་པ་དེ་ལྟར་འགྲོ་སྟངས་དེ་རང་རེད་པ། ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་ཡོད་ངར་འཛིན་ཡོད་ན་ཡང་ལས་ཏེ་དེ་ལས་ཡང་ནི་སྐྱེ་བ་ཡིན་ཞེས་པའི་རིན་ཆེན་ཕྲེང་བ་གི་ལུང་དེ་དང་དེ་འགྲོ་སྟངས་གཅིག་པ་རེད་བ་དེ་འདྲ་ཡིན་དུས་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན་པ་ལ་བརྟེན་ནས་ང་ཚོ་སྤང་དགོས་ཡ་དེ་སྡུག་བསྔལ་སྤང་དགོས་རེད་སྡུག་བསྔལ་གྱི་རྒྱུ་དེ་ལས་ཉོན་ལ་བརྟེན་ནས་བྱུང་བ་རེད་ལས་ཉོན་དེ་རྩ་བ་གཏི་མུག་བདེན་འཛིན་ལ་བརྟེན་ནས་བྱུང་བ་རེད་དེ་འདྲ་ཡིན་དུས་ཀུན་གྱི་རྩ་བ་གཏི་མུག་བདེན་འཛིན་དེ་ཟད་ན་འོ་དེ་ནས་ལས་ཉོན་ཟད་ཀྱི་རེད་ལས་ཉོན་ཟད་ན་ཐར་པ་རེད་བ།

ལས་ཉོན་ཟད་པར་བྱེད་པ་ལ། དེའི་སྐྱེད་བྱེད་ཀྱི་རྒྱུ་ཡི་རྩ་བ་གྲུང་པོ་དེ་གཏི་མུག་སྡེ་ཚན་མ་རིག་པ་ལས་རེད་དེ་འདྲ་ཡིན་དུས་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན། ད་དེ་མ་རྟོགས་པའི་གནས་སྐབས་བྱས་ད་འོ་ན་རྟོགས་ན་གང་རེད་ཟེར་དུས་ལམ་གྱི་སྐབས་སུ་ཤེས་ཡོང་དུས་རྟོགས་ན་རང་རིག་ཡེ་ཤེས་ཏེ་ཟེར་ད། དྲུག་པ། ཡིད་ཀྱི་ཤེས་པ་དེ། ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་མ་རྟོགས་པའི་དབང་གིས་ལས་ཉོན་གྱི་རྩ་བ་མ་རིག་པ་ལ་སླེབས་པ་རེད་དེ། ཡིན་ན་ཡང་རྣལ་འབྱོར་པ་གྱིས་ཉམས་སུ་ལེན་ན་རྟོགས་ན། ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་རང་རིག་རེད། སོ་སོ་རང་རིག་པའི་ཡེ་ཤེས། ད་གང་ཟག་དེ་ཉིད་ཤེས་པ་དེ། ཕྱག་ནི་སྟོང་པའི་ཡེ་ཤེས་ཏེ་ཟེར་ཡ་དེ་རེད་དོ། ཕྱག་ནི་སྟོང་པའི་ཡེ་ཤེས་ཏེ་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ། རྟོགས་ན་རང་རིག་ཡེ་ཤེས་ཏེ། རྟོགས་ན་རང་རིག་ཡེ་ཤེས་སོ་སོ་རང་རིག་པའི་ཡེ་ཤེས་རེད། སོ་སོ་རང་རིག་པ་ཟེར་ཡ་དེ། རང་གིས་མཉམ་པར་བཞག། མཉམ་པར་བཞག་པས་རང་ལ་ཡོད་པའི་རང་བཞིན་གྱི་ཡོན་ཏན་དེ། ཚིག་དང་ཐ་སྙད་བརྗོད་བྱ་རྗོད་བྱེད་དང་བྲལ་བའི་ཐོག་ནས་བླ་མའི་མན་ངག་ལ་ཕུར་ཚུགས་སུ་བསྒོམས་པས་རྟོགས་པ་ནང་ནས་ཤར་བ། མྱོང་བ་ནང་ནས་ཐོན་པ། ཨོ། ད་དེ་རེད་འདུག་ཟེར་ཐག་ཆོད་པ་རེད། ཡིན་པའི་ཕྱིར་ཡིན་ཏེ་ཅི་བྱེད་ཅིག་ཡིན་པའི་ཕྱིར་རྟགས་བཀོད་མ་དགོས་རེད་འདུག་ད་དེའི་སྐབས་ལ་རྟགས་ལས་གྲོལ་བ་དཔེ་ལས་འདས་པ། མཚན་ཉིད་ལས་འདས་པ། ཉམས་སུ་མྱོང་ན་དེ་ཁོ་ན་ཉིད་མཐོང་ཐུབ་པ་ཉམས་སུ་ཉམས་མྱོང་ཤར་ཡོང་བ་རེད། དེ་ལ་བརྟེན་ནས་རྟོགས་ན་རང་རིག་ཡེ་ཤེས་ཏེ། དེ་རྟོགས་ན་དཀར་པོའི་ཡོན་ཏན་ཐམས་ཅད་ཤུགས་ལས་བྱུང་བ། ཆེད་དུ་གཉེར་ནས་འབད་རྩོལ་བསྟེན་ནས་བསྒྲུབ་མ་དགོས་པ། དཀར་པོའི་ཡོན་ཏན་ཐམས་ཅད་འབྱུང། ད་འོ་ན་མཐར་ཐུག་དོན་ལ་ཡེ་ཤེས་ཟེར་གཅིག་དབུ་ནས་བདེན་པར་གྲུབ་པ་ཅིག་ཡོད་རེད་པས་ཟེར་བཤད་ན་དེ་ནི་མི་ལེགས་རེད་བས་མཐར་ཐུག་དོན་ལ་ཡེ་ཤེས་མེད། ཆོས་རྣམས་ཟད་སར་སྐྱོལ་ལོ་གསུངས། ཆོས་ཐམས་ཅད་ཆོས་ཉིད་ཟད་སར་སྐྱོལ་བ་རེད། ཡེ་ཤེས་མེད་ཟེར་བའི་ཚིག་དེ་ང་ཚོ་ཡོད་མེད་གཉིས་ཀྱི་ཟླས་ཕྱེ་བའི་གི་མེད་ཟེར་སྐད་ཆ་དེ་མ་ཡིན་པ་ཡེ་ཤེས་ཡོད་མེད་གཉིས་ཀ་གི་མཚམས་ལས་འདས་པ་རེད། ཡོད་ཟེར་ན་ཡང་བློ་ཡི་ཀུན་བརྟགས་ཀུན་རྟོག་རེད། མེད་ཟེར་ཐ་སྙད་བཏགས་ན་ཡང་བློ་ཡི་ཀུན་རྟོག་རེད་བློ་ཡི་ཀུན་རྟོག་ཟད་ན་ཡོད་མེད་གཉིས་ཀྱང་ཟད་པ་རེད། བློ་ཡི་ཀུན་རྟོག་དེ་རྩ་བ་མ་རིག་པ་རེད་མ་རིག་པའི་བདེན་འཛིན་གྱི་བློ་དེ་ཟད་ན། ཀུན་རྟོག་ཡང་ཟད་འགྲོ་བ་རེད་ཀུན་རྟོག་ཟད་ཚར་ན་ཀུན་རྟོག་དེས་བཏགས་པའི་མེད་བཞིན་དུ་བཏགས་པའི་ཡོད་པ་དང་མེད་བཞིན་དུ་བཏགས་པའི་མེད་པ་ཟེར་མཁན་དེ་ཡང་རང་བཞིན་ཉིད་ཀྱིས་རང་སར་ཞི་བ། རང་བཞིན་ཉིད་ཀྱིས་རང་སར་གྲོལ་བ། དེ་ཡི་ཕྱིར་ན་མཐར་ཐུག་དོན་ལ་ཡེ་ཤེས་མེད་མེད་པའི་རྒྱུ་མཚན་དེ་ཡང་ད་ལྟ་གྲུབ་མཐའི་གི་ཐོག་ནས་ཡོད་མེད་ཀྱི་སྐད་ཆ་དང་པོ་ཡོད་གཉེན་པོའི་སྟོབས་ཀྱིས་མེད་པ་བཟོས་པའི་མེད་པ་ཟེར་དེ་མ་ཡིན་པ། ཁོ་ངོ་བོ་ཉིད་ཀྱིས་སོ་སོའི་སྐྱེ་བོའི་བློ་ཡི་གཉིས་འཛིན་གྱི་རྟོག་པའི་གི་སྒྲོག་གིས་མ་གོས་པ་དང། དེ་ཡི་གཉིས་འཛིན་གྱི་དྲི་མས་མ་གོས་པ་ཡིན་པའི་ཕྱིར་ན་མེད། དེ་ལྟ་བུའི་ཡེ་ཤེས་དེ་མེད། འོ་ན་ག་རེ་ཆོས་རྣམས་ཟད་སར་སྐྱོལ་ལོ་གསུངས་ཆོས་ཉིད་ཟད་སར་སྐྱོལ་བ་རེད། ལ་བཟློ་བ། ལྟ་བ་ལས་ལ་བཟློ་བ། བསྒོམ་པ་ལ་བཟློ་བ། སྤྱོད་པ་ལ་བཟློ་བ། ལྟ་བ་བསྒོམ་པ་སྤྱོད་པ་ལ་བཟློས་པ་ཡིན་དུས་མཐར་ཐུག་དོན་ལ་ཡེ་ཤེས་མེད་ཆོས་རྣམས་ཟད་སར་སྐྱོལ་ལགས་གསུངས། ཟད་སར་སྐྱོལ་ལགས་ཟེར་བ་དེ་གཤིས་ལུགས་ཀྱི་སྟེང་དུ་སླེབས་པ། དོན་ཡིན་ལུགས་ཀྱི་སྟེང་དུ་སླེབས་པ། མ་བཅོས་པར་སླེབས་པ། གཉུག་མར་སླེབས་པ། གཤིས་ལ་གནས་པ། སོ་མ་ལ་གནས་པ། རང་བབས་ལ་གནས་པ། རང་བྱུང་གི་སྟེང་དུ་སླེབས་པ། ཀུན་ཏུ་བཟང་པོ་གི་རྒྱལ་ཐབས་ལ་རོལ་བ། ད་རྫོགས་པ་ཆེན་པོ་འདྲ་བ་ཡིན་ན། ཨོ་དེ་འདྲ་ཡིན་དུས་ཆོས་རྣམས་ཟད་སར་སྐྱོལ་ལགས་སོ་ད་དེ་སོང་ཡིན་དུས་ད་ལྟ་ངས་ཞུ་དགོས་ཡ་དེ་ཕྱག་ནི་སྟོང་པའི་ཡེ་ཤེས་ཏེ་ཟེར་ད་ཚིག་དེ་གོ་དགོས་འདུག་བ་སྤྱིར་བཏང་ཡེ་ཤེས་ཟེར་བ་མ་ཡིན་པ་སྟོང་པའི་ཡེ་ཤེས་ཟེར་བའི་སྐབས་སུ་ལ་ཁྱད་གཞི་དེ་ལ་ཁྱད་ཆོས་ཀྱི་འབྲེལ་བ་ཅིག་གི་ཐོག་ནས་འགྲེལ་པ་རྒྱག་ཡོང་དུས་སྤྱིར་ཡེ་ཤེས་ལབ་པ་མ་ཡིན་པ་དེ་ཁྱད་ཆོས་ཅིག་གི་ཐོག་ནས་ཡེ་ཤེས་དེ་ངོས་འཛིན་དགོས་རེད་དེ་ཁྱད་ཆོས་དེ་ག་རེ་ཟེར་ན་སྟོང་པའི་ཡེ་ཤེས་ཟེར་བཤད་ཡོང་དུས་རྩ་བ་བྲལ་བ། རྩ་བ་ག་རེ། རྩ་བ་གཏི་མུག་བདེན་འཛིན་དང་བྲལ་བ། གཉིས་འཛིན་དང་བྲལ་བ། རྣམ་རྟོག་གི་མཚན་མ་གི་སྒྲོག་གིས་མ་བཅིངས་པས། དོན་ཡིན་ལུགས་ཀྱི་ཡེ་ཤེས་གཅིག་གོ་དགོས་འདུག་དེ་འདྲའི་ཡེ་ཤེས་དེ་ལོགས་ནས་བླ་མ་གིས་ཚུར་འཁྱེར་བྱས་ནས་ཁོག་པ་ནང་ལ་བཅུག་བཞག་པ་ལྟ་བུ་ཡང་མ་རེད། ག་རེ་ཟེར་ན་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལ་ཡེ་ནས་ཡོད་ཡོད་པ་རེད། ཡེ་ནས་ལྷུན་གྱིས་གྲུབ་སྟེ་ཡོད་རེད། ཡེ་ནས་རང་ཆས་སུ་ཡོད་པ་རེད་མ་གཏོགས་བླ་མ་གིས་བསྟན་པ་མ་རེད་དེ་ག་འདྲ་ཞིག་འདུག་ཟེར་ན་ངོ་སྤྲོད་ཤོག་ཟེར་ན་བླ་མས་བསྟན་དུ་མེད་སློབ་མས་གོ་རུ་མེད་པ། བླ་མ་གིས་ཚིག་དང་ཐ་སྙད་དང་བརྡ་གི་ཐོག་ནས་བསྟན་དུ་ཡོད་མ་རེད་སློབ་མ་གིས་གོ་བ་དང་རིག་པ་དང་ཐ་སྙད་དང་བརྗོད་བྱ་བརྗོད་བྱེད་ཐོག་ནས་བསྟན་གོ་ཡ་མེད་པ་རེད། དེ་འདྲ་ཡིན་དུས་ཕྱག་ནི་སྟོང་པའི་ཡེ་ཤེས་ཏེ། དེ་ལྟ་དེ་ཡང་ད་ལྟ་རིམ་ལྔ་གསལ་སྒྲོན་གྱི་ནང་དུ་ཡང། སོ་སོ་རང་རིག་ཡེ་ཤེས་ཏེ། སོ་སོ་རང་རིག་ཡེ་ཤེས་ཏེ། ལེགས་མཐོང་གང་ཡིན་འདིར་ཕྱག་ཡིན། ཕའི་དེ་ཕྱག་རྒྱ་ཕྱག་ད་དེ་ཕྱག་རྒྱ་ཞེས་པའི་ཕྱག་དེ། ག་རེ་ཟེར་སོ་སོ་རང་རིག་པའི་ཡེ་ཤེས་རྟོགས་ན་དེ་ཕྱག་རེད་གསུངས་འདུག་བ། ཕྱག་ནི་སྟོང་པའི་ཡེ་ཤེས། རྒྱ་ནི་འཁོར་བའི་ཆོས་ལས་གྲོལ། རྒྱ་སྟེ་འཁོར་བའི་ཆོས་ད་ལྟའི་སྐབས་ལ་འཁོར་བའི་ཆོས་ཟེར་ཡ་དེ་གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་ལ་གོ་དགོས་རེད། ད་ལྟའི་ཁོ་རང་འགྲེལ་པ་ན་ཡོད་པ་རེད་ད་ལྟ་ཕྱག་ཆེན་ཟླ་ཟེར་ནང་ལ་གཟིགས་དང་གསལ་པོ་ཡོད་རེད། དེ་འདྲ་ཡིན་དུས་ཀྱི་ད་ཕྱག་ཆེན་ཟླ་ཟེར་ནང་ལ་ཡོད་རེད་ཟེར་དུས་འོ་ཡོད་ས་རེད་བསམ་ཞོར་མ་རེད་རྗེས་མ་གཟིགས་ན་ཡག་པོ་འདུག་བ་དེ་མ་གཏོགས་ཡང་ཁོས་ཁྲི་སྒང་ལ་ཞག་ཙམ་རྫུན་མཁན་ནས་བཤད་ཀྱི་འདུག་ཟེར་མེད་པ་ལ་ཡོད་རེད་ཡོད་པ་མ་རེད་ཟེར་བཤད་ཀྱི་སོང་སྟེ་ཕྱག་ཆེན་ཟླ་ཟེར་ཞིག་གཟིགས་བཞག་ན་གོ་བ་དཀའ་ལས་གང་མི་འདུག་བ། ཨོ་འདུག་སེ་གཟིགས་བཞག་ན་དེ་ནང་ལ་གསལ་པོ་ཡོད་རེད་དེ་འདྲ་ཡིན་དུས། ཕྱག་ཆེན་ཟླ་ཟེར་ཁོ་རང་གི་མ་རེད་ཁོ་རང་གིས་ལུང་དྲངས་བཞག་པ་རེད་དེ་ནང་དུ་ལུང་དྲངས་ནས། ཨོ་ཕྱག་རྒྱ་ཆེན་པོ་གི་གནས་ལུགས་བཤད་པའི་སྐབས་སུ་ཨོ་འདུག་སེ་བཞག་ཡོད་རེད་དེ་འདྲ་ཡིན་དུས། རྒྱ་ནི་ག་རེ་ཟེར་འཁོར་བའི་སྐྱོན་གྱིས་མ་གོས་པ་འཁོར་བའི་ཆོས་ལས་གྲོལ་བ་ཟེར་དུས་གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་ལ་བཞག་པ་རེད། གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་ལ་བཞག། གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་གིས་མ་གོས་པ་ཙམ་དུ་མ་ཟད་ད་རུང་གར་སོང་ཡོད་ཟེར་ན་དེ་ཡིན་ད་རུང་གཟུང་འཛིན་གྱི་རྣམ་རྟོག་གི་རྒྱ་ལས་གྲོལ་བའི་ཡེ་ཤེས་དེ་གིས་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་པ་ཡིན་དུས་རྒྱ། ཟེར་ཡོང་དུས་རྒྱ། ཐེལ་ཙེ་རྒྱག་པ་གོ་གི་ཡོར་བ། འབངས་མི་སེར་ལ་རྒྱལ་པོ་ཆེན་པོ་གིས་འདི་བྱེད་ཆོག་འདི་བྱེད་མི་ཆོག་ཟེར་དུས་ཁྲིམས་བསྒྲགས་ཡོང་དུས་ཁྲིམས་དོན་དེ་གཞུག་དེ་ན་རྒྱལ་པོ་གི་ཐེལ་ཙེ་ཡོད་ན་ཐེལ་ཙེ་དང་རྒྱ་བརྒྱབ་ཚར་ན་དེ་ནི་འབངས་མི་སེར་གི་དེ་ཡི་བཀའ་ལས་འདའ་མི་རུང་བ་རེད་གལ་སྲིད་འདའ་བ་ཡིན་ན་ཉེས་པ་ཕོག་ཡོར་བ་དཔེ་དེ་དང་འདྲ་བ་འོ་ཆོས་ཐམས་ཅད་དེ་དེ་ལྟ་བུ་གི་གཟུང་འཛིན་གི་རྣམ་རྟོག་གཉིས་དང་བྲལ་བའི་གི་གནས་ལུགས་དེ་ཡི་ནང་དུ་ཡོད་རེད་དེ་ཡི་ནང་དུ་མ་འདུས་པའི་ཆོས་གཞན་གཅིག་ཀྱང་ཡོད་མ་རེད་ཤེས་ཡོང་དུས། རྒྱ་ནི་འཁོར་བའི་ཆོས་ལས་གྲོལ། འོ་ན་ཆེན་པོ་དེ་ག་རེ་ཟེར་ན་ཆེན་པོ་དེ་ཟུང་དུ་འཇུག་པ་ཡིན་གསུང་བ་རེད་ཟུང་འཇུག་དེ་ལྟ་བུའི་གི་གཟུང་འཛིན་གཉིས་ལས་འདས་པའི་གི་ཡེ་ཤེས་དེ་རེད། དེ་ནི་ཡིན་ལུགས་ཆོས་ཐམས་ཅད་ཀྱི་གཤིས་སྐྱེ་བ་མེད་པ་དེ་ཉིད་ད་གསལ་སྟོང་དབྱེར་མེད་ཟེར་གྱི་རེད་བ་འོ་དེ་འདྲ་གི་ཐོག་ནས། མཉམ་སྦྱོར་ཟེར། མཉམ་པར་སྦྱོར་བའམ་དབྱེར་མི་ཕྱེད་པའི་དོན་དག་གོ་དགོས་ཡོད་ལ། ད་དབྱེར་མི་ཕྱེད་པ་ཞེས་ཡང་ཚིག་དེ་ལ་བརྟེན་ནས་ཕྱག་རྒྱ་ཞེས་པའི་ཚིག་དེ་ལ་བརྟེན་ཡོང་དུས། དབང་གི་རིམ་པའི་སྐབས་སུ་དཔེར་ན་རྣལ་འབྱོར་བླ་མེད་ཀྱི་རྒྱུད་ཀྱི་ནང་ལ། དཔེར་ན་འདོན་ཡོང་དུས་བུམ་པའི་དབང་ནི་དང་པོ་སྟེ་གསང་བའི་དབང་ནི་གཉིས་པའོ་ཤེས་རབ་ཡེ་ཤེས་གསུམ་པ་སྟེ་ངེས་ཤེས་བསྐྱེད་པ་བཞི་པ་ཡིན་ཟེར་ད་འདོན་གྱི་ཡོད་རེད་བ། དེ་འདོན་ཡོང་དུས་བུམ་པའི་དབང་ནི་དང་པོ་སྟེ་ཟེར་དུས་བུམ་དབང་ཐོབ་པ་ལ་བརྟེན་ནས་སྣང་སྟོང་དབྱེར་མེད་ངོ་འཕྲོད་རེད། གསང་དབང་ཐོབ་པ་ལ་བརྟེན་ནས་གསལ་སྟོང་དབྱེར་མེད་ངོ་འཕྲོད་རེད། ཤེས་རབ་ཀྱི་དབང་ཐོབ་པ་ལ་བརྟེན་ནས་དེ་ནི་ད་ལྟ་དེ་བདེ་སྟོང་དབྱེར་མེད་ངོ་འཕྲོད་པ་རེད། ཚིག་དབང་རིན་པོ་ཆེ་ཐོབ་ནས་རིག་སྟོང་དབྱེར་མེད་ངོ་འཕྲོད་རེད་ཟེར་ཤེས་དེ་དེ་ཚོ་རེ་རེ་དང་དབྱེར་མེད་དབྱེར་མེད་དབྱེར་མེད་ཟེར་ཡ་དེ་བཞི་ད་ལྟ་དེའི་གང་ཡིན། དེ་ལྟ་བུའི་གི་ཕྱག་ནི་སྟོང་པའི་ཡེ་ཤེས་ཏེ་རྒྱ་ནི་འཁོར་བའི་ཆོས་ལས་གྲོལ། ཆེན་པོ་ཟུང་དུ་འཇུག་པའོ་ཞེས་པའི་ཟུང་འཇུག་གི་དོན་དེའི་སྟེང་ནས་དེ་ནི་དབང་བཞི་རིམ་པ་མར། སྤྲད་ཡོང་དུས་བླ་མས་བླ་མ་རྡོ་རྗེ་སློབ་དཔོན་གྱིས་དབང་བཞི་རིམ་པ་མར་སྤྲད་ཡོང་དུས་དེ་ནི་དབང་དང་པོ་ད་ལྟ་སྣང་སྟོང་དབྱེར་མེད་རེད་ཟེར་ཡ་འདྲ་བོ་དེ་འདྲ་གི་ཚིག་གི་ངོ་སྤྲོད་ཀྱི་རིམ་པ་དེ་ཚོ་བྱས་ཏེ་ཁ་ཐུག་ཁ་ཐུག་ལ་མར་མན་ངག་གི་ལུགས་སམ་ཡང་ན་རྣལ་འབྱོར་བླ་མེད་ཀྱི་རྒྱུད་ཀྱི་ནང་དུ་དེ་ནི་མར་དབང་དོན་ངོ་སྤྲད་ཡོང་དུས་རང་རང་གི་རྟོགས་བྱ་གི་རྟོགས་པའི་གི་ཚད་དེ། དེ་ནས་ཅི་འགའ་འདྲ་པོ་དེ་ཁོ་གཅིག་འགྲོ་གཉིས་འགྲོ་གསུམ་འགྲོ་ཡོང་དུས་དེ་དང་དུས་མཉམ་དུ་རྟོགས་བྱ་གང་ཡིན་པ་དེ་ཡང་ཚད་མཐོ་རུ་མཐོ་རུ་མཐོ་རུ་འགྲོ་ཡོང་དུས་དེ་ངེས་ཤེས་རེ་རེ་རྙེད་ཡོང་རྒྱུ་ཡོད་པ་རེད་འདུག་བ་དེ་རྙེད་པ་དེ་ལ་ད་སྣང་སྟོང་གསལ་སྟོང་ཟེར་བ་མ་གཏོགས་གཤིས་ཁོ་རང་གི་སྟེང་དུ་འདི་སྣང་སྟོང་དབྱེར་མེད་རེད་འདི་གསལ་སྟོང་དབྱེར་མེད་རེད་འདི་བདེ་སྟོང་དབྱེར་མེད་རེད་ཟེར་ནས་སོ་སོ་དེ་གང་ཡང་ཡོད་མ་རེད་བ་ཡིན་ན་ཡང་ལམ་གྱི་ཡོན་ཏན་གྱི་ཆེ་ཤོས་དེ་ཤེས་ཡོང་དུས་རྣལ་འབྱོར་པ་གི་རྟོགས་ཚད་ཀྱི་གྲོགས་ལ་ཡོང་དུས་རྟོགས་ཚད་ཀྱི་སྟེང་ནས་གང་མངོན་དུ་བྱ་ཆོག་གི་རྟོགས་ཚད་དེ་རེ་རེ་ལ་ད་ནི་རྣལ་འབྱོར་པ་གྱིས་མིང་རེ་རེ་བཏགས་བྱས་ནས། དེའི་བཤད་པ་མ་གཏོགས་དངོས་འབྲེལ་བྱས་ཁག་ཁག་ཡོད་པ་དེ་ནས་གསུངས་པ་ཡིན་ས་མ་རེད། ཨོ་ད་དེ་རེད། ཕྱག་ནི་སྟོང་པའི་ཡེ་ཤེས་ཏེ། རྒྱ་ནི་འཁོར་བའི་ཆོས་ལས་གྲོལ། ཆེན་པོ་ཟུང་དུ་འཇུག་པའོ། ད་དེ་འདྲ་བྱེད་པའི་ཕྱག་རྒྱ་དང་དེ་ནས་བཤད་པའི་ད་མདོར་བསྡུས་ཀྱིས་ཞུས་པ་ཡིན་ཕྱག་རྒྱ་ཞེས་པའི་ཚིག་དེ་ནམ་མཁའ་མཛོད་ཀྱིས་ཞུས་པའི་མདོ་ལས། ཕྱག་རྒྱ་གི་གོ་དོན་གཅིག་འདུག་བ། དེ་ནས་ཕྱག་ཆེན་ཐིག་ལེའི་ནང་ནས་གསུངས་པའི་གདགས། དེ་གཅིག་ད་ཡོང་གི་འདུག་བ་ལ། ད་ལྟ་འདི་གསང་བ་འདུས་པའི་ནང་ལ་འདི་གི་གོ་དོན་དེ་ཡང་ལུང་གཅིག་ཡོད་རེད་བ། དངོས་པོ་ཐམས་ཅད་དང་བྲལ་ཞིང། དངོས་པོ་ཐམས་ཅད་དང་བྲལ་ཞིང། ཕུང་པོ་ཁམས་དང་སྐྱེ་མཆེད་རྣམས། གཟུང་དང་འཛིན་པ་རྣམ་པར་སྤངས། ཆོས་བདག་མེད་པར་མཉམ་པ་ཉིད། གསང་བ་འདུས་པའི་ནང་ཡོད་རེད་རྒྱུད་གསང་འདུས་ནང། དེ་ཟེར་ཡོང་དུས་ད། དངོས་པོ་ཐམས་ཅད་དང་བྲལ་ཞིང། ཚིག་དང་པོ་དེ། དངོས་པོ་ཐམས་ཅད་དང་བྲལ་ཞིང། དེ་ཟེར་དུས་ད། དངོས་པོ་ཐམས་ཅད་ཞེས་པའི་ཚིག་ཟུར་ལ་ཐམས་ཅད་དེ་དངོས་པོ་ཡོད་པ་དང་མེད་པ་མཐའ་དག་དང་བྲལ་བ་ཞིག་འདུག་བ། དཔེར་ན། སྒོམ་སྒོམ་དེ་ངོ་སྤྲད་ཡོང་དུས་ཡང། དངོས་པོ་མེད་ལ་སྒོམ་པ་མེད། སྒོམ་པ་སྒོམ་པ་ཉིད་མ་ཡིན། དེ་ལྟར་དངོས་པོ་དངོས་མེད་པས་སྒོམ་པ་དམིགས་སུ་མེད་པའོ། དངོས་པོ་མེད་ལ་སྒོམ་པ་མེད། སྒོམ་པ་སྒོམ་པ་ཉིད་མ་ཡིན། དེ་ལྟར་དངོས་པོ་དངོས་མེད་པས་ཟེར། མཐར་ཐུག་ལ་དངོས་པོ་དང་དངོས་མེད་གཉིས་ཀ་མེད་པ་ཡིན་ན་དེ་ལྟར་དངོས་པོ་དངོས་མེད་པས་སྒོམ་པ་དམིགས་སུ་མེད་པའོ། ད་སྒོམ་པ་དེས་དངོས་དངོས་མེད་གཉིས་ཀ་དེ་བྲལ་ཡོང་དུས་སྒོམ་སྒོམ་མེད་གཉིས་ཀ་མེད་པའི་ཚུལ་གྱིས་གསུངས་པ་དེ་འདྲ་བ་རེད་འདུག་བ་དངོས་པོ་ཐམས་ཅད་དང་བྲལ་ཞིང། ཕུང་པོ་ཁམས་དང་སྐྱེ་མཆེད་རྣམས། ཕུང་པོ་ལྔ་ཁམས་བཅོ་བརྒྱད་སྐྱེ་མཆེད་བཅུ་གཉིས་དང་རྟེན་འབྲེལ་བཅུ་གཉིས་ལ་སོགས་པ་དེ་ཚོ་སྟེ་ཕུང་པོ་ཁམས་དང་སྐྱེ་མཆེད་རྣམས། གཟུང་དང་འཛིན་པ་རྣམ་པར་སྤངས་གཟུང་འཛིན་སྤངས་པ། གཟུང་འཛིན་གྱི་སྐྱོན་གྱིས་སྤངས་པ། གཟུང་འཛིན་སྐྱོན་རྣམ་པར་སྤངས་པའམ་གཟུང་འཛིན་གྱི་སྐྱོན་གྱིས་གྲོལ་བ། ཕུང་པོ་ཁམས་སྐྱེ་མཆེད་ལ་སོགས་པ་དེ་ཕུང་པོ་ཁམས་དང་སྐྱེ་མཆེད་རྣམས་གཟུང་དང་འཛིན་པ་རྣམ་པར་སྤངས། དེ་ག་རེ་ཟེར་ན་གཟུང་དང་འཛིན་པ་རྣམ་པར་སྤངས་པ་དེ་ཆོས་བདག་མེད་པར་མཉམ་པ་ཉིད། དེ་ཡང་ད་ལྟ་འདི་ནས་བཤད་པའི། རྒྱ་ནི། རྒྱ་ནི་འཁོར་བའི་སྐྱོན་ལས་གྲོལ་ཟེར་ཚིག་དེ་གི་འགྲེལ་བཤད་སྐབས་སུ་ལ་གསང་བ་འདུས་པའི་ནང་ལ་དེའི་འགྲེལ་བཤད་གནང་གི་འདུག་བ། དངོས་པོ་ཐམས་ཅད་དང་བྲལ་ཞིང། ཕུང་པོ་ཁམས་དང་སྐྱེ་མཆེད་རྣམས། གཟུང་དང་འཛིན་པ་རྣམ་པར་སྤངས། ཆོས་བདག་མེད་པར་མཉམ་པ་ཉིད་ཟེར་བ་དེ་མཉམ་ཉིད་དེ། ད་ལྟ་འཁོར་བའི་སྐྱོན་གྱིས་མ་གོས་པས། གཟུང་འཛིན་གཉིས་ལས་གྲོལ་བས་སུ་གྲོལ་ཞིང་དེས་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་པས། འོ། རྒྱ་ནི། འཁོར་བའི་ཆོས་ལས་གྲོལ་བའོ་ཟེར་ཡག་དེ་འདྲས་ཡོང་གི་ཡོད་པ་རེད། ད་དེ། ཚིག་དེ་ཡང། དེ་ཁ་ཐུག་ཁ་ཐུག་ལ་དེ་ཡོང་གི་འདུག་ཟེར་བར་ཞུས་པ་ཡིན། ད་དེ་རེད་བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག་དང། སྤྱི་དང་ཕྱག་རྒྱ་ཟེར་ཚིག་དེ་འགྲེལ་བཤད་དེ་མདོར་བསྡུས་ཀྱིས་དེ་འདྲ་ཞུས་པ་ཡིན། དེ་ནས་རྒྱས་པ་བྱས་ཡོང་དུས་ད་དུས་འཁོར་གི་ནང་དུ་འགྲེལ་བཤད་ཅིག་ཡོད་པ་རེད་ད་ག་ནང་བཞིན་གྱི་དང་དྭགས་པོ་རིན་པོ་ཆེ་རང་གི་ཡང་ཕྱག་རྒྱ་དེ་ལ་ཡག་དང། འོ། འགྲེལ་བཤད་མང་པོ་ཞིག་འདུག་དེ་རྗེས་མ་ཡོང་གི་རེད་རྗེས་མ་ཞུ་ཆོག་པ་བྱེད།

因为自在的意思， 并不是说， 哦， 我身体健康了， 我才自在。